ཡིན་པ་བྱས་སྐྱོབ་ནུས་པ་གང་རུང་སེམས་ཅན་གདུང་བ་ལས་སྐྱོབ་འདོད་སྙིང་རྗེ་ཆེན་པོ་རང་གིས་ཆགས་ལ། དེ་ཡིན་ན་ཁུར། སེམས་ཅན་གདུང་བ་ལས་སྐྱོབ་འདོད་ཀྱི་རྣམ་པ་ཅན་ཡིན་པ་ལ་དེའི་སྔོན་དུ། སེམས་ཅན་གདུང་བ་ལས་སྐྱོབ་དགོས་པ་དང་སྐྱོབ་ནུས་པ་དེ་དེའི་སྔོན་ལ་འགྲོ་དགོས་འདུག་ཤེས་ན། ད་སྐྱོབ་ནུས་ཀྱི་འདུག་བསམ་པའི་བསམ་བློ་དེ་སྔོན་ལ་འཁོར་བར་བྱེད་པ་ལ། ཁོ་ཡི་རྩ་བར་གྱུར་པའི་བདག་འཛིན་དེ་སྤོང་ནུས་པ་ཡིན་པ་དེ་ཧ་གོ་དགོས་འདུག། གོས་བཏགས་ན་རྩ་བར་གྱུར་པའི་གང་ཟག་གི་བདག་འཛིན་སྤོང་ནུས་པར་བཤད་དེ་ཧ་གོ་བར་བྱེད་པ་ལ། བདག་མེད་མ་རྟོགས་པ་ལ་ཁོའི་རྩ་བར་གྱུར་པའི་གང་ཟག་གི་བདག་འཛིན་དེ་སྤོང་ཐུབ་ཚུལ་གྱི་བསམ་པའི་བསམ་བློ་གཏན་ནས་འཁོར་བ་མ་རེད་མ་ཡིན་ད། དང་པོ་སྙིང་རྗེ་ཆེན་པོ་མ་སྐྱེས་གོང་ནས་དེ་སྟོང་ཉིད་རྟོགས་པ་ཆགས་མ་སོང་བས་དེ་ནས། ཆགས་སོང་ང། ཆགས་སོང་དེ་བྱས་ཙང། ཡང་དག་ཤེས་ཚོལ་སྔོན་བཏང་དོན་དམ་རྣམ་པར་ངེས་བྱས་ལྟ་ངན་འཐིབས་གནས་འཇིག་རྟེན་ལ་ཕྱོགས་ར་ཏག་ཏག་སླེབས་པའི་མགུར་དུ་བ། རེད་བ། ཆོས་གསུམ་གྱི་ནང་ནས་དང་པོ་དང་པོར་ཐེག་ཆེན་རིགས་ཅན་དབང་རྣོན་རྣམས་ཀྱི།

ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ལ་དེ་ནས་མར་འགྲོ་སོང་ན་དེ་གར་བ་སླེབས་འགྲོ་བ་རེད། བདེ་གནས་ཐོབ་བྱ་སྨན་ནི་བསྟེན་པར་བྱ་བ་ལྟར་དེའི་ཁ་ཐུག་དེ་བ་སླེབས་འགྲོ་བ་རེད། འོ་ད་དེ་བ་ཡིན་པར་ཡ་ད་ག་ང་ཚོ་འགྲོ་མ་མྱོང་གི་ཞེ་ད་ཞེ་ད་མ་མ་མ་ཚེ་སྐྱེལ་བྱ་ནི་འདི་རེད་ཁོ་རང་སུ་ག་བ་འགྲོ་གི་ན་འགྲོ་གི་རེད་ད། དེ་ལ་བརྟེན་ནས་བྱང་ཆུབ་ཏུ་སེམས་བསྐྱེད་པའི་དབང་དུ་བྱས་པ་ཡིན། དེ་བཞིན་རེ་ཞིག་དབང་རྣོན་གྱི་ཐར་པ་དོན་གཉེར་གྱི་བློ་ལ་བཅོས་མིན་མྱོང་བ་ཐོན་པ་ལ་ཐར་པ་ཚད་མས་ངེས་དགོས་ཏེ། དེས་ཐར་པ་ཚད་མས་མ་ངེས་པར། འོ་ད། ཐར་པ་ཡོད་པ་ཁས་ལེན་དགོས་བ་མ་རེད་ཅེས་ཐར་པ་དོན་གཉེར་བསམ་པ་དམ་མི་འཇོག་པའི་ཕྱིར་རོ།